སློབ་གྲྭའི་སློབ་སྤྱི་དགེ་བཤེས་ཡ་མ་དོན་འགྲུབ་ལགས་ལྷན་དུ་བཀའ་མོལ་ཞུ་གི་ཡིན་གང་ཡིན་ཟེར་ན། འབྲས་སྤུངས་བློ་གསལ་གླིང་གི་སློབ་གྲྭའི་གི་ད་སློབ་ཕྲུག་ཚོས་ད་ལོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་འདི་དགོངས་བཞེད་དང་མཐུན་པའི་ཐོག་ནས་ཁོར་ཡུག་སྲུང་སྐྱོབ་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་དུས་དང་རྣམ་པ་ཀུན་ཏུ་བཀའ་སློབ་གནང་གི་ཡོད་པ་ནང་བཞིན་འདི་བཀའ་སློབ་དེ་སྙིང་དབུས་སུ་བཅངས་ཏེ་ཉིན་མོ་དེ་ལ་ཡང་ཁོར་ཡུག་སྲུང་སྐྱོབ་ཞུས་པའི་ཐོག་ནས་འཁྲུངས་སྐར་གོང་ས་མཆོག་གི་དགོངས་བཞེད།

དགེ་བཤེས་ལགས་ད་ད་ལྟ་གསུངས་པ་ནང་བཞིན་རེད་ང་རྣམ་ཚོ་བོད་ནས་ཕེབས་ཨ་ནེ་ཅིག་གི་གདན་ས་ཆེན་པོའི་ནང་ལ་བཞུགས་ད་ལྟ་བར་དུ་ད་ལོ་མང་པོ་ཞིག་རིང་སློབ་སྦྱོང་གནང་ད་ད་ལྟ་ཡང་ཁོར་ཡུག་ཐོག་ནས་ཀྱི་རང་བཞིན་གྱི་བག་ཆགས་ཅིག་བཞག་ཡ་ད་དེ་འདྲའི་འདྲ་བོ་ཞིག་མཐོང་གི་འདུག་ངས་ཁ་སང་ཁྱེད་རྣམ་ཚོ་གི་ད་སྤྱི་ཚོགས་དྲ་ལམ་ལ་ངོ་དེབ facebook དང་དེ་འདྲའི་སྒང་ལ་ཁྱེད་རྣམ་ཚོ་གཅིག་ཨེན་ཆུང་ཆུང་ཆུང་དེ་གྱ་ཚང་མ་ལོགས་ལ་དམིགས་ཁོར་ཡུག་དང་འབྲེལ་བའི་གི

དེ་གོ་ཞིང་ཡང་སོང་ན་ཨཱ་ནི། གཙང་མ་བཟོ་ཡག་དང་དེ་ཚོར་ཡང་གལ་ཆེན་པོ་བྱེད་བཅུག། ཨཱ་ནི། དཔེར་ན་དགོན་པ་ཆུང་ཆུང་ཞིག་ལ་ཁོར་ཡུག་སྲུང་སྐྱོབ་བྱེད་ཡ་དེ། བྱེད་བཅུག་ཨཱ་ནི། དེ་ལས་དགོན་པ་ཆེན་པོ་དེ་ལས་ནི་གྲོང་སྡེ་ཆེན་པོ་དེ་ནི་འཛམ་གླིང། ལྟ་བུ་ཆེན་པོ་འདི་ལ་ཡང་ཁོར་ཡུག་སྲུང་སྐྱོབ་བཟོ་ཡག་དེ། ཨཱ་ནི་མིག་དཔེ་ཡ་ཡ་ཡ་ཡ་ལྟར་བཞག་ན་ཨཱ་ནི་དེ་འདྲའི། ཆགས་ཀྱི་འདུག་དྲན་གྱི་འདུག་ད་སྤྱིར་བཏང་བྱས་ནས་ང་ཚོ་ཁོར་ཡུག་སྲུང་སྐྱོབ་དམིགས་བསལ་གྱིས་བཟོ་དགོས་རྒྱུ་མཚན་ག་རེ་རེད་ཟེར་ན། འཇིག་རྟེན་གྱི་ཁམས་ཆེན་པོ་འདི་ལ་ཡང། གནམ་གཤིས་འགྱུར་ལྡོག་འགྲོ་ནས་ཚ་དྲོད་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད་རེད། དེ་ཆགས་ཡག་དེ་ག་རེ་རེད་ཟེར་ན། འབྱུང་བ་བཞི་ཆ་མཉམ་གྱི་ཡོད་མ་རེད། འབྱུང་བ་བཞི་ཆ་མ་མཉམ་པ་སོང་ཙང་ནི་ང་ཚོ་ཚ་དྲོད་ཆེན་པོ་ཡོང་ཡ་འདི་གདོང་བསུ་བྱེད་ཀྱི་ཡོད་རེད། ང་ཚོ་འཇིག་རྟེན་ལབ་ཀྱི་ཡོད་རེད། འཇིག་རྟེན་ག་རེ་བྱས་ནས་ལབ་ཀྱི་ཡོད་རེད་ཟེར་ན། འཇིག་རྟེན་ཟེར་འཇིག་ཟེར་དུས། ཕྱི་སྣོད་ཀྱི་འཇིག་རྟེན་ལབ་ཀྱི་རེད། རྟེན་ཟེར་དུས་ནང་བཅུད་སེམས་ཅན་ལབ་ཀྱི་ཡོད། ད་ཕྱི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་སེམས་ཅན་གཉིས་ཀ་ལ་ཡང་ཁོར་ཡུག་སྲུང་སྐྱོབ་དེ་དཔེ་རྩ་ཆེན་པོ་རེད། ཁོར་ཡུག་སྲུང་སྐྱོབ་དེ་མེད་པ་ཡིན་ན། འབྱུང་བ་བཞི་ཆ་མཉམ་གྱི་ཡོད་མ་རེད། འབྱུང་བ་བཞི་ཆ་མ་མཉམ་ན། ཨ་ནི། ཅི། ཚ་དྲོད་ཆེན་པོ་ཡོང་ཡག་དང་ཨ་ནི་ཅི། ཅི། ག་རེ་ཟེར་གི་སྲང་ཁིས་རྒྱག་ཡག་དང་ས་ཡོམ་རྒྱག་ཡག་དང་ཨ་ནི་ཆུ་ལོག་རྒྱག་ཡག་དང་རླུང་འཚུབ་རྒྱག་ཡག་དང་ཆ་ཚང། འབྱུང་བ་བཞི་ཆ་མ་མཉམ་པའི་ཐོག་ནས་ཡོང་གི་རེད། འབྱུང་བ་བཞི་ཆ་མཉམ་དགོས་པ་ཡིན་ན། ཁོར་ཡུག་སྲུང་སྐྱོབ་རང་ལ་ཐུག་བསྡད་ཡོད་རེད། སོང་ཙང་ཁོར་ཡུག་སྲུང་སྐྱོབ་བཟོ་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ད་འདི་ཞུས་པ་ཡིན་ན་ང་ཚོ་དཔེར་ན་སྦྱོར་ཆོས་ནང་ལོགས་ལ་ཡང་སྦྱོར་ཆོས་ཞེས་ཟེར་བཤད་ཡོད་རེད་འདི་ནང་གནས་ཁང་གཙང་མ་བཟོ་དགོས་པ་དང་བྱི་དོར་བྱེད་དགོས་པ་འདི་ནང་ཆོས་ནང་ལོགས་དཔེ་གསལ་པོ་གསུངས་བཞག་ཡོད་རེད་ང་ཚོ་མི་མི་སེམས་འགྲོ་བ་མི་ཡི་སེམས་ཅན་ཡིན་ན་ཡང་མར་སྐྱེ་གི་དེ་འབྱུང་བ་བཞི་གི་ནས་སྐྱེ་གི་རེད་འཆི་གི་དེ་ལ་ཡང་འབྱུང་བ་བཞི་གི་ཐོག་བརྟེན་ནས་མ་གདོང་ནས་ཤི་གི་རེད་དེ་ནང་བཞིན་གི་སྲོག་ལྡན་དང་སྲོག་མེད་གང་ཡིན་ན་ཡང་འབྱུང་བ་བཞི་ལ་མ་བརྟེན་ནས།

ཁོར་ཡུག་བཙོག་པོ་བཟོ་ཡག་དེ་འདྲ་བྱས་ན་སེམས་ཅན་མང་པོ་ཤི། སེམས་ཅན་མང་པོ་ཤི་བ་ལ་བརྟེན་ནས་ཨ་ནི་ང་ཚོ་ཀྱི་འགྱིག་དང་འགྱིག་གི་རིགས་དང་འདི་ཚོ་ཚང་མ་ག་ས་ག་གཡུག་དེ་སེམས་ཅན་མང་པོ་ཁ་ལ་འགྲོ་ད་ལོ་མང་པོ་རིང་ཐུག་མི་འདག་གོ་ཨ་ནི་སོང་ཙང་ནི་ཤི་འགྲོ་གི་ཡོད་རེད། ད་དེ་ག་རེ་བྱེད་ཀྱི་ཡོད་ཟེར་ན་ད་འགྱུར་བ་ཞིག་ཆགས་ཡོང་ཡ་དེ་ཨ་ནི་ཁོར་ཡུག་སྲུང་སྐྱོབ་ལ་ཐུག་དེ་ཡོད་རེད། ཐུག་དེ་ཡོད་རེད་ཟེར་བ་དེ་ཞུ་ཡ་ཡིན་ལགས་སོ། ད་སྐུ་ཞབས་ང་ནག་རྫི་ཡིན་ན་ད་སྔོན་མ་བོད་ནས་ཕེབས་རེད་བྱས་ཙང་དེང་སང་ཡིན་ནའི་ད་སོ་སོའི་ལུང་པ་ད་ཚང་མ་དྲན་གི་ཡོད་རེད་བྱས་ཙང་བོད་ལ་གནམ་གཤིས་འདི་འདྲས་ཅིག་ང་རང་ཚོ་སོ་སོ་སྐྱེ་ས་སྐྱེ་ཡུལ་འདི་གི་གནམ་གཤིས་འདི་ཚོ་ལ་འགྱུར་བ་འདི་འདྲས་བྱུང་ཡོད་པའི་སྐོར་ལ་འདི་འདྲས་གོ་ཐོས་འདྲ་བོ་བྱུང་ཟེར། ད་ལྟ་སྐད་འཕྲིན་བརྒྱུད་ནས་ལབ་ཡག་འདུག། ཨཱ་ལི། ཀྱེ། སྣང་ཞིག་ཇི་ལྟོ་ཞི་བའི་འགྲོ་རྩལ་བྱ། ཨཱ་ལི། སྔོན་མ་ན་ཞིག་མི་འདུག་སྔོན་མ་ན་ཞིག་ཡིན་ནི་སྣོམ་ཤེས་དེ་ཚོ་དཔེ་ཨ་བོ་ཡོད་རེད། ཀུན་ཀྱང་ཀུན་གྱི་གོ་ངར་ངན་ལི་ཡ། ཨ་ཆུང་ཆུང་དཀར་ལུ་མ་བལ་བསྡད་བསྡད་དེ་ནི་ཁོ་ཅི། གང་དུ་དཔེ་སྔོན་པོ་མཐོང་ཡ་ཡོད་རེད། བར་ལོ་འདི་ལོ་ཁོ་ཞུ་མ་ཐོས་ནས་ཉི་མ་ག་ཚད་ཡིན་ན་ཡང་ཨ་ནི་ཁོ་ཞུ་མ་ཐོས་ཆགས་བསྡད་ཡོད་རེད་ད་དེང་སང་ལ་ཡང། གང་དུ་ཚོད་ཡོད་མ་ཐོ་ཡན་མེད་ངས་ཆགས་གང་དུ་ཚོད་ཞུ། ཨ་ནི་ཅི། ཆུ་འདི་ཚོ་དཀོན་པོ་ཆགས་ཆུ་འདི་ཚོ་ཆུ་ཉུང་འདྲ་བོ་ཆགས། བོད་ཆུ་མིག་དཔེ་ཡག་པོ་ཡོད་རེད་ངོ་མ། ཆུ་མིག་འདི་ཚོ་ཡང་ད་དེང་སང་ཉུང་པོ་འདྲ་བོ་ཆགས་ནས། འོ་དེ་འདྲའི་ཆགས་ཤག་ཟེར་གྱི་འདུག་ཨ་ནི་དེ་ཁ་ལ་དེང་སང་ཚ་དྲོད་དེ་ཞེ་པོའི་སླེབས་ཚར་ཤག་ཟེར་བའི་རྣ་ལམ་ལ་དེ་འདྲའི་ཞིག། གོ་གི་འདུག་ཡིན་ན་ཡང་ད་དེ་གོ་ཐོས་ཙམ་རེད་མ་གཏོགས་ཨ་ནི། དངོས་སུ་མྱོང་ཡ་དེ་ནི་མ་རེད་མ་དེ་སྐད་འཕྲིན་ནས་གོ་ཡ་དེ་ནི་རེད་ལགས་སོ། ད་ལྟ་དགེ་བཤེས་ལགས་གསུངས་པ་ནང་བཞིན་རེད། དེང་སང་ཡིན་ན་རྒྱ་གར་ནང་ལ་ཡ་གནམ་གཤིས་ཞེ་པོ་ཅིག་ཚ་རུ་ཕྱིན་ཤག་ཟེར་ཡས་ད་དེ་འདྲའི་གནས་ཚུལ་མང་པོ་གོ་ཡས་ཡོད་རེད་བྱས་ཙང་བློ་གསལ་གླིང་གི་དགེ་རྒན་ཡིན་པ་རྒན་པ་སངས་ཚེ་རིང་ལགས་འདུག་ཟེར་བཀའ་འདྲི་ཞུ་གི་ཡིན། པ་སངས་ལགས་ཁྱེད་རང་ཡིན་ན་ད་ས་ཆ་མ་གི་ལ་རྒྱུན་རིང་པོ་བཞུགས་མཁན་ཅིག་སོང་ཙང་ད་ད་ལོ་གནམ་གཤིས་དེ་རྒྱ་གར་ནང་ལ་ཡ་ད་ཚ་དྲོད་ཆེ་རུ་ཕྱིན་པ་ཅིག་ལ་ཟེར་གི་འདུག་ཨེ། ཨ་འདི་རྒྱུ་མཚན་ག་རེ་རེད་དགོངས་གི་འདུག། འོ་ན་ད་ཆ་ང་ཚོ་དེ་མོན་གོར་གྱི་གནམ་གཤིས་དེ་ཚ་དྲོད་མ་སོང་ནས་ཚ་དྲོད་ལ་ཧ་ལམ་དཔེ་ཁྱད་པར་ཆེན་པོ་བྱུང་སོང། ད་གནམ་གཤིས་ཚ་བའི་སྐབས་ལ་དཔེ་མ་སྲིད་ཚ་བོ་དེ། ཨ་ཅིག་ཡང་གྲང་བའི་སྐབས་ལ་ཡ་ད་གནམ་གཤིས་གྲང་མོ་ཡང་ད་འདུག་སྟེ་དེ་འདྲ་ཡང་བྱུང་ཟེར་བ། ད་ལོ་དེ་ལ་ཡང་གནམ་གཤིས་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་གསུམ་པ་བཞི་པ་ལྔ་པ་དྲུག་པ། དགོས། དེའི་རིང་ལ་ཡ་དཔེ་དཀའ་ངལ་ཆེན་པོ་བྱུང་ཡོད་རེད་གང་ཡིན་ཟེར་བ་ཡིན་ན། རྩ་བའི་ཆར་པ་དེ་རྒྱབ་ཡ་ལ་ཡ་གཅིག་དུས་ཚོད་མ་སོང་ནས་ཕྱི་ཟླ་མ་དྲུག་པའི་ནང་ལ་ཡ་དྲུག་པའི་མཐའ་མཇུག་ལ་མར་མ་གཏོགས་རྒྱབ་ཡ་འགོ་བཙུགས་མ་སོང་ང་ཕྱི་གསུམ་པ་ལ་སྡེ་བ་ལ་ད་ང་ཚོའི་ད་ལོའི་རིང་ལ་ཡ་ཀར་ན་ཊ་ཀ་མངའ་སྡེ་ནང་ལ་ཡ་ཆར་པ་དཀོན་པོ་ཞིག་བྱས་ཨ་ནི་མངའ་སྡེ་ནང་གི་ཨ་ནི་ས་ཁུལ་མང་པོ་ཞིག་ལ་ཡ་ཧ་ལམ་ཆུ་ཆུ་ཡི་དཀའ་ངལ་ཤུགས་ཆེན་པོ་ཞིག་བྱུང་བ་རེད། རྒྱུ་མཚན་གཅིག་དེ་གང་ཡིན་ཟེར་ན་ཆར་བ་མ་བཏང་བའི་རྐྱེན་གྱིས་དུག་སྲིན་བྱུང་བ་རེད། ལྷག་པར་དུ་ད་ལོ་དེ་ལ་ཚ་བ་ཤུགས་ཆེན་པོ་ཞེ་པོ་ཅིག་ད་སྔར་དང་མ་འདྲ་བ། དེ་འདྲ་ཅིག་ཚོར་བ་བྱུང་སོང། ད་ག་ནང་བཞིན་གནམ་གཤིས་ཀྱི་ལྟ་རྟོག་པ་ཚོ་གིས་ད་ག་རང་གསུངས་འདུག་པ། དེ་མ་ཚད་ཀྱི་ད་རྒྱ་གར་ནང་ལ་ཡ་ལྡི་ལི་བྱས་འདི་གི་གྲོང་ཁྱེར་ཆེ་ཆེ་ནང་ལ་ཡ་ད་ནི་གནམ་གཤིས་ཚ་གྲང་ཚ་བ་ཤུགས་ཆེན་པོ་ཞེ་པོ་བྱུང་བའི་རྐྱེན་ལ་བརྟེན་ནས་མི་མང་པོ་འདི་འདྲའི་འདས་གྲོངས་སོང་བ་འདི་འདྲའི་བྱུང་བ་རེད། ད་གཙོ་བོ་གཅིག་དེ་རྒྱུ་མཚན་དེ་གང་ཡིན་ཟེར་བསམ་པ་ལ་ང་རང་ཚོ་གནས་སྡོད་བྱེད་མཁན་གྱི་ཡུལ་མི་ཚོ་གིས་ཨ་ནི་ག་ཟེར་བ་རེད། ཕུགས་རྒྱང་རིང་པོའི་བསམ་བློ་མ་བཏང་པའི་ཐོག་ནས་རེད་བསམ་གྱི་འདུག་གང་ཡིན་ཟེར་བ་ཡིན་ན་ཨ་ནི་མི་གི་བྱ་སྤྱོད་ལ་བརྟེན་ནས་ཁོར་ཡུག་ལ་འགྱུར་བ་དེ་ཤུགས་ཆེན་པོ་ཞིག་འགྲོ་གི་འདུག་བ་ལ། ད་གང་ཡིན་ཟེར་བ་ཡིན་ན་འདི་བ་ང་ཚོ་ད་རྒྱ་གར་ནང་ལ་ཁྲིམས་བཟོ་གི་ཡོད་རེད་ཁོར་ཡུག་གཙང་བཟོ་བྱེད་དགོས་ཟེར་གྱི་ཡོད་རེད་རླུང། རླུང་བཙོག་པ་དེ་རླུང་བཙོག་པ་བཟོ་རྒྱུ་ཡོད་མ་རེད་ཟེར་བ་དེ་ནས་ཀྱི་ད་ང་ཚོ་གི་རྡོ་སྣུམ་བེད་སྤྱོད་བཏང་ཡས་རེད་རྡོ་སོལ་བེད་སྤྱོད་བཏང་ཡས་རེད་ད་ག་ནང་བཞིན་ང་ཚོ་གི་ད་སྣུམ་འཁོར་ད་མེ་འཁོར་ལ་སོགས་པ་དེ་རེད་དེ་བག་མེད་ལོངས་སྤྱོད་ཤུགས་ཆེན་པོ་ཞིག་བྱས་ད་ཨ་རང་གི་ཁེ་ཕན་གཅིག་པོ་ལ་བལྟས་བྱས་ཨ་ནི་གཅིག་ད་ག་ནང་བཞིན་གྱི་ལེ་ལོ་དེ་འདྲ་བྱས་ཨ་ནི་ཁྲིམས་བཟོས་པ་ཡིན་ནའི་ཁྲིམས་དེ་མ་སྲུང་བ་བྱས་དེ་འདྲའི་གི་ཨ་ནི་རྒྱུ་མཚན་ལ་བརྟེན་ནས་ནས་ཁོར་ཡུག་ནང་ལ་ཡ་ཨ་ནི། ཀར་བོན་འཚོ་རླུང་གཉིས་ལྡན Carbon Dioxide ཞེས་དེ་ནང་བཞིན་གྱི་གཞན་གྱི་དེ་གནོད་ཚབས་ཆེ་བའི་རླུང་མང་པོ་གཅིག་ཁོར་ཡུག་ནང་ལ་ཡ་སླེབས་བྱས། འདི་གིས་ཨ་ནི་ས་དྲོད་རྒྱས་འགྲོ་ཡག་དང། གཅིག་གནམ་གཤིས་ཚ་དྲོད་ལ་ཁྱད་པར་ཆེན་པོ་ཡོང་བའི་རྒྱུ་མཚན་གཅིག་རེད་བསམ་གྱི་འདུག་ལ། གཙོ་བོ་གཙོ་མིའི་བྱ་སྤྱོད་དེ་ཞེ་དྲག་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲ་ལ་བརྟེན་ནས་གནམ་གཤིས་ལ་འགྱུར་བ། ཤུགས་ཆེན་པོ་ཞིག་ཏུ་ད་ལོ་དེ་འདྲ་ཅིག་ཚོར་བ་བྱུང་ཡོད་རེད། ད་ལྟ་དེ་བཞིན་ཡིན་པ་འདི་ལྟར་སྤྱི་ཟླ་བདུན་པའི་ནང་ལ་ཡང་དེ་ཆར་བ་རྒྱག་ཡག་ད་ལྟ་འགོ་བཙུགས་ཙམ་ཅིག་རེད་ད་དཔེར་བདུན་ཕྲག་གཅིག་གི་ནང་ལོགས་ལ་ཡང་ཆར་བ་ཡག་པོ་ཞིག་རྒྱག་ཡག་འགོ་བཙུགས་སུ་ཞུ་ཡི་འདུག་ཅེས་བཤད། ལགས་སོ་ཐུགས་རྗེ་གནང་དགེ་བཤེས་ཡ་མ་དོན་གྲུབ་ལགས་དང་ཨ་བྷ་སངས་སིན་ལགས་གཉིས་ཀ་ཐུགས་རྗེ་ཆེ།